ང་རང་ངོས་ནས་གྲུབ་ཟེར། ཚུགས་ཐུབ་འདྲ་པོ་ཅིག་སྤེལ་གལ། ད་གར་ཚུགས་རང་རང་ངོས་ནས་གྲུབ་ཡོང་བས། ང་བས་ཧྲང་ཧྲང་པོ་འདྲ་པོ་ང་ལེང་ལེང་པོ་འདྲ་པོ་ཅིག་གྲུབ། དེ་གྲུབ་ཡོང་དུས། ད་ང་ལ་སྤེལ་གལ། ཞེན་འདྲ་པོ་ཆེན་པོ་ཆགས་འགྲོ། དེ་བྱས་ཡོང་དུས་ང་ལ་ཞེན་གོ།

ང་ལ་དཔེ་ངར་འཛིན་དེ་ཤུགས་ཆེན་པོ་ཆགས་ཡོང་དུས་ང་ཞེན་དེ། ང་ཞེན་དེ། ཞེན་སྣང་དེ་ང་རང་ངོས་ནས་གྲུབ་པར་བྱེད། ཨ་ནི་ང་ཡི་ལག་པ། ང་ཡི་རྐང་པ། ང་ཡི་མགོ། དེ་ན་ན་མ་འགྲིག། རེད་བ་ད་ཅིག་ཆག་ན་མ་འགྲིག། འོ་ད་ག་རེ་བྱས་ནས་མི་འགྲིག་ཉིད་ཅིག། དེ་ལ་རེད་བ་ད་ཨ་ནི་གནོད་པ་ཅིག་བྱས་ཡིན་ནའི་ཨ་ནི་ཞེ་སྡང་ལངས། ཨ་ནི་དེ་ཡག་པོ་ཅིག་བྱས་ན་ཆགས་པ་སྐྱེ།

དེ་བློ་འཁྲུལ་པ་རེད། ཇི་ལྟར་དེ་ཡིས་བི་ཀའི་སྣང་བ་ལྟར་དུ་ཡོད་མ་རེད་བསམ་པ་བྱས་ནས་ད་ངར་འཛིན་དེ་སྤང་དགོས་པ་རེད་བ་འོ་དེ་བྱས་ནས་ད་འདི་རེད་ད། དེ་ཡིན་ད་དེ་ནས། ཟོ་ཆུན་འཕྱན་ལྟར་རང་དབང་མེད་པ་ཡི་འགྲོ་ལ་སྙིང་རྗེར་གྱུར་པ་དེ་ལ་འདུད་ཅེས་སོགས་གསུངས། ཕྲ་རྒྱས་དྲུག་གི་རྩ་བ་མ་རིག་པའམ་འཇིག་ལྟ་ལ་བརྟེན་ནས་ཆགས་སྡང། ཐེ་ཚོམ་སོགས་སྐྱེ། དེ་ལ་བརྟེན་ནས་ལས་བསགས་དེ་ལ་བརྟེན་ནས་འཁོར་བར་འཁོར། འཁོར་བའི་རྩ་བ་འཇིག་ལྟ་མ་རིག་པ་ངར་འཛིན་ལྷན་སྐྱེས་ཉིད་ཡིན་པས། ཧོ་དེ་རེད་ད། རྩ་བ་དེ་བེ་ག་ངར་འཛིན་ཟེར་ང་ང་ཟེར་ཡ་དེ་སྐྱོན་ཆེན་པོ་གཅིག་འདུག་བ། དེ་ཡིན་ཙང་ངོ་མ། གསུང་ཡ་གཅིག་ཡོད་རེད། ད་ལྟ་ཁ་སེང་སྐྱབས་རྗེ་རྡོ་རྗེ་འཆང་གི་དེ་ནི། འདི་གསན་ས་དེ། ཡབ་སྲས་གསུམ་གྱི་ལུང་གསན་ས། སྒོ་མང། འདི། བཀའ་འགྱུར། བླ་མ་བློ་བཟང་དོན་ལྡན་ཞུ་ཡ་དེ། ཉི་མ་གཅིག་འབྲས་སྤུངས་དེ་བ། ཅིག་ཕེབས། འདི་འབྲས་སྤུངས་ལ་བཞུགས་གོ་བ་རུང། དེ་བ་ཕེབས་པའི་སྒང་ན་ཁོ་རང་གི་སློབ་མ།

འདི་ནི་ཉོན་མོངས་གཞན་རྣམས་ཉོན་མོངས་ཅན་གྱི་མ་རིག་པ་ལ་བརྟེན་ཅིང་དེ་གཙོ་བོ་ཡིན་པ། དེའི་ཕྱིར་ཉོན་མོངས་གཞན་ཐམས་ཅད་ཀྱང་རྟེན་ཅིང་འབྲེལ་བར་འབྱུང་བ་རང་བཞིན་གྱིས་གྲུབ་པས་སྟོང་པ་བསྒོམས་ཏེ། གཏི་མུག་བཅོམ་པས་བཅོམ་པར་འགྱུར་བས། སྟོང་པ་བསྒོམ་པས་སྟོང་པ་བསྒོམ་པ་སྟེ། གཏི་མུག་བཅོམ་པས་བཅོམ་པར་འགྱུར་བས་སྟོང་པ་རྟེན་འབྲེལ་གྱི་དོན་དུ་ཤེས་པ་ལ་འབད་པར་བྱའོ།

དཔེར་ན་དུག་གི་ལྗོན་ཤིང་བཅད་ན་དེ་ལ་བརྟེན་པའི་དོན་མིན་པ་རྣམས་མེད་པར་འགྱུར་བ་བཞིན་ནོ་ཞེས་དང། ས་བཅུ་པའི། ས་བཅུ་པའི་མདོ་ལས་ཀྱང་འཇིག་རྟེན་དུ་ཉེས་པར་སྤྱོད་པ་སྐྱེ་བ་གང་ཇི་སྙེད་པ་དེ་ཐམས་ཅད་ནི་བདག་ཏུ་མངོན་པར་ཞེན་པ་ལས་བྱུང་བ་ཡིན་ཏེ་བདག་ཏུ་མངོན་པར་ཞེན་པ་དང་བྲལ་ན་ནི་མི་འབྱུང་ངོ་ཞེས་གསུངས། འོན་ཀྱང་དེ་མ་རྟོགས་གོང་ནས་མགོ་གནོན་ཐབས། མགོ་གནོན་ཐབས་འཕྲལ་སེལ་དུ་བྱེད་དགོས་ལ། ད་ལྟ་མའི་བི་གེ་ཏོ་དང་ཏོ་ན་ད་བི་གེ། གཏི་མུག་བཅོམ་ཐུབ་དགོས་རེད་བ་ད། ཡིན་ན་ཡང་ད་མས་མ་གཏོགས་གོང་ནས་བི་གེ། གཏི་མུག་གི་མགོ་གནོན་ཐབས་འདྲ་བོ་རེད་བ་ད་མགོ་གནོན་ཐབས་འཕྲལ་སེལ་དུ་བྱེད་དགོས་ལ་དེ་ལ་རྒྱུ་འགོག་དགོས་པས། ད་ཉོན་མོངས་སྐྱེ་བའི་རྒྱུ་རེད་བ་ད། ཉོན་མོངས་ཉོན་མོངས་པའི་རྒྱུ་ལ་དྲུག་ལས། ཉོན་མོངས་ངོས་བཟུང་བ་དེ་སྐྱེ་བའི་རིམ་པ། ད་དེ་ནི་ཉོན་མོངས་པའི་རྒྱུ་དེ་རེད། ཉོན་མོངས་པའི་རྒྱུ་ལ་དྲུག་ལས། དང་པོ་རྟེན་ནི། ད་ས་བོན་ཟེར་ན་རེད། ད་ས་བོན་རྟེན་བག་ཆགས། དེ་དང་རྟེན་ནི་ས་བོན་ནམ་བག་ལ་ཉལ་ཏེ་རང་རེ་ནད་ཀྱི་ས་བོན་དྲུངས་འབྱིན་མ་ཐུབ་པ་ན། ཟས་སུ་ཅུང་ཟད་ཙམ་གྱིས་ལྷུང་བ་བཞིན། རེད་བ་ད་སོ་སོ་ཅིག་ན་ནི། ཨ་ནི་ན་ཚ་དེ་བས་ཀྱི་རྩ་བ་ནས་ཕར་མ་དྲག་ག་ན། དེ་ནི་ཅིག་ཟས་འདྲ་པོ་སྟེ་ཟས་ཀྱི་ཟ་ཉེས་འཐུང་ཉེས་རེ་བྱས་པ་ཡིན་ན་ན་ཚ་དེ་ལངས་ཆོག་ཆོག་འདྲ་པོ་ཅིག་ཡོང་གི་འདུག་བ། འོ་དེ་ཡིན་དུས་ཟས་སོགས་ཅུང་ཟད་ཙམ་གྱིས་ལྷོང་བ་བཞིན་དུ་རྐྱེན་དང་འཕྲད་ན་ཉོན་མོངས་པའི་ས་བོན་ཡོད་པའི་རྐྱེན་གྱིས་རང་རྒྱུད་ལ་ཉོན་མོངས་སྐྱེ་ཆོག་ཆོག་གི་རྟེན་ནམ་བག་ཆགས་ཡོད་པ་དེ་ཡིན། ཕྲ་རྒྱས་སྤངས་པ་མ་ཡིན་དང་ཟེར་བའི་ཉོན་མོངས་མ་སྤངས་པ་ཡིན་ཙང་ཉོན་མོངས་རྩ་བ་ནས་གཉེན་པོའི་སྟོབས་ཀྱིས་བཅོམ་པ་མ་བཅོམ་པ་ཡིན་ཙང་མ་བཅོམ་པ་ལས་དེ་ཡོད་ཙང། ཨ་ནི་ཅིག་རྐྱེན་དང་ཕྲད་ན་ཉོན་མོངས་སྐྱེ་ཆོག་ཆོག་འདྲ་པོ་ཡོང་གི་ཡོད་རེད། རྒྱུ་གཅིག་དེ་རེད། ཉོན་མོངས་བག་ཆགས། ཉོན་མོངས་ཀྱི་ས་བོན། ད་རྒྱུ་གཉིས་པ། དམིགས་པའམ་ཡུལ་ནི་ཡིད་དུ་འོང་བ་དང་ཡིད་དུ་མི་འོང་བ་སོགས་ཏེ། དེ་དག་དང་ཕྲད་ན། དེ་ནི་རང་རེ་ཉོན་མོངས་ཀྱི་ས་བོན་མ་སྤངས་པས། མཛོད་ལས་ཕྲ་རྒྱས་སྤངས་པ་མ་ཡིན་དང། ཕྲ་རྒྱས་ཟེར་ན་ད་ཉོན་མོངས་ཀྱི་མིང་རེད་བ་ད། ཟག་པ་རྒྱས་སུ་རུང་བ་ཇི་ལྟར་ཕྲ་རྒྱས་ཟེར་ག་ན། འདི་ནི་དམིགས་པ་དང་མཚུངས་ལྡན་གང་རུང་གི་སྒོ་ནས་ཟག་པ་རྒྱས་སུ་རུང་བ་ལ་ཕྲ་རྒྱས་ཟེར་ཡོད། འདི་ནི་ཕྲ་རྒྱས་སྤངས་པ་མ་ཡིན་དང། དེ་ནི་ཡུལ་ནི་ཉེ་བར་གནས་པ་དང། ཡུལ་ཡིད་དུ་འོང་བ་འདོད་ཆགས་སྐྱེ་ས་གི་ཡུལ་ཡིད་དུ་འོང་བ་ཞེ་སྡང་སྐྱེ་ས་གི་ཡུལ་ཡིད་དུ་མི་འོང་བ། དེ་འཁྲིས་ལ་ཡོད་ན་འདོད་ཆགས་སྐྱེ་ས་གི་ཡུལ་དེ་སོ་སོ་དང་འཁྲིས་ལ་ཡོད་པ་ཡིན་ན། ཨ་ནི་འདོད་ཆགས་སྐྱེ་ཡ་ལ་ཞེ་དྲག་གི

ཡུལ་དེ་རྒྱང་བསྲིངས་པ་རེད། འདོད་ཆགས་དང་ཞེ་སྡང་སྐྱེ་ས་དང་འོ་ད་དེ་འདྲའི་གི་ཉོན་མོངས་སྐྱེ་ས་གི་ཡུལ་དེ་དང་གི་རྒྱང་རིང་བ་བྱས་པ་དེ་རེད། དགོན་པ་དང་ད་དེ་ནི་དེ་ལས་བི་གི་རྒྱང་རིང་ང་འདྲ་བོ་ཨ་ནི་རི་ཁྲོད་ལ་ཡ་རི་ཁྲོད་སོགས་ན་སྡོད་པའང་ཡུལ་ལས་བྱོལ་བ་ཡིན། རང་རེ་ལས་དང་པོ་པས་རེ་ཞིག་ཡུལ་མ་མཐོང་ན་ཉོན་མོངས་མི་སྐྱེ་བ་ལ་ཕན་པས་དེ་ལས་བྱོལ་གང་ཐུབ་བྱ། བློ་ཆུང་རྣམས་ལ་གཉེན་པོ་བསྟེན་པས་ཡུལ་ངན་སྤོང་བ་གཙོ། གཉེན་པོ་བསྟེན་པ། བསྟེན་པ་བས་གཉེན་པོ་བསྟེན་པ་བས་ཡུལ་ངན་སྤོང་བ་གཙོ། རང་ཅག་ལས་དང་པོ་པ་ཡིན་དུས་གཉེན་པོ་བསྟེན་ཁ་བྱས་ན་ཡང་གཉེན་པོ་ཡག་པོ་ཅིག་ཡོང་ལ་མ་ཡོང་ལ་བྱས། ཨ་ནི་དེའི་བར་ཚ་ལ་དེ་དེ་ནས་ཉོན་མོངས་སྐྱེས་ཤོར་འགྲོ་གི་རེད་པ་ད། དེ་ཡིན་ཙང་དང་པོ་ཡུལ་ངན་སྤོང་དུས་སོ་སོ་བག་བྱོས་བྱས་ན་ཐད་ཀ་རེད་པ་ད། བྱས་ཙང་དེ་ལས་ལྷག་ཡོད་དུས་དང་པོ་ཡུལ་ངན་འདི་སྤོང་བ་དེ་གཙོ་བོ་རེད་ཟེར་ཞེས་དང། རྒྱལ་སྲས་ཐོགས་མེད་པས་ཡུལ་ངན་སྤངས་པས་ཉོན་མོངས་རིམ་གྱིས་འགྲིབ། རྣམ་གཡེང་མེད་པས་དགེ་སྦྱོར་ངང་གིས་འཕེལ། རིག་པ་དྭངས་པས་ཆོས་ལ་ངེས་ཤེས་སྐྱེ། དབེན་པ་བསྟེན་པ་རྒྱལ་སྲས་ལག་ལེན་ཡིན་གསུངས་པ་ལྟར་ཉོན་མོངས་སྐྱེ་བའི་ཡུལ་སྤངས་ཏེ། མཐུན་ཡུལ་ལ་གནས་པ་གལ་ཆེ་གསུངས། དེ་བཞིན་དུ་ཉོན་མོངས་ཀྱི་ས་བོན་བྱས། དེ་ནི། འདིར་བ་དང་དེ་ནི། བ་དང་ཡུལ་དུ་ཉེ་བར་གནས་པ་དེ་བྱས། རྒྱུ་གསུམ་པ་འདུ་འཛི་འདི། གྲོགས་ངན་པས་གཡེང་བ་སྤོང་བ་དེ་དག་གྲོགས་པོ་འདྲ་མི་འདྲ་མང་པོ་པའི་ཚོགས་ནས་ཉི་མ་རྟག་པར་གཡེང་བ་བྱས་ནས་སྐད་ཆ་བཤད་པའི་སྒྲ་མི་འདྲ་རེ་ཤེས་བདེ་བྱེད་པ་རེ་བ་དང། ཆང་འཐུང་ཡ་དང་གཅིག། རྩེད་མོ་རྩེ་ཡ་འདྲ་བ་དང། འོ་ད་དེ་རེད། དེ་ཡང་ཆང་དང་རྩེད་མོ་སོགས་ཉོན་མོངས་པ་དང་མཐུན་པའི་གཏམ་བཤད་ནས་གཏམ་བཤད་ནས་ཚེ་འདིར་སྦྱོར་བ་ཐམས་ཅད་གྲོགས་ངན་པ་ཡིན་པས་ཁོའི་ཁར་མི་ཉན་པ་དང། ཁོའི་དབང་དུ་མི་འགྲོ་བ་དགོས། དེ་ལྟ་མིན་པར་གྲོགས་ངན་པའི་དབང་དུ་སོང་ན་དེས་ཉོན་མོངས་བསྐྱེད་ཅིང་བྱ་བ་མ་ཡིན་པ་ལ་ཞུགས་པར་འགྱུར། སྔོན་འཕན་པོ་རྒྱལ་དུ་ཆང་འཐུང་བ་དང་མི་འཐུང་བའི་མི་གཉིས་ཡོད་པ་ལས། འཕན་པོ་རྒྱལ་ཟེར་དེ་ལ་ཆང་འཐུང་མཁན་གཅིག་ཆང་མི་འཐུང་མཁན་གྱི་མི་གཉིས་ཡོད་རེད་ཁོ་གཉིས་གྲོགས་པོ། ཆང་འཐུང་བ་དེ་རྭ་སྒྲེང་དུ་ཕྱིན། མི་འཐུང་བ་དེ་ལྷ་སར་ཕྱིན་པ་ན་ཟེར་ད། རྭ་སྒྲེང་དུ་སོང་བ་དེ་བཀའ་གདམས་པའི་དགེ་བའི་བཤེས་གཉེན་ཚོ་དང་མཇལ། ཆང་འཐུང་མཁན་དེ་མཇལ། ཨ་ན་ལྷ་སར་སོང་བ་དེ་ད་ལྷ་སར་བི་གའི་གྲོགས་པོ་ངན་པ་མང་པོ་དང་འཕྲད། གྲོགས་ངན་པ་དང་འགྲོགས་པས། གྲོགས་བཟང་ངན་གྱི་དབང་གིས་དེ་གཉིས་ཕྱིས་མཉམ་དུ་འཕྲད་པ་ན་ཟེར་ཨ་ན་གཞུག་གུ་ཚུར་འཛོམས་ཡོང་དུས།

ལོ་བ་སེར་སྣ་རེ་ཞེས་གཅིག་གིས་སག་སག་ཁྲུམ་ཁྲུམ་བྱེད་མཁན་ཅིག་ཡོད་རེད་ཁོ་རུ་ང་པོ་ཡོར་ད་ཟེར་བ་ཅིག་རེད་པ་ད། དེ་རུ་ངར་ཞེས་དང། ཁོང་ཁྲོ་ལ་ཐུགས་གཏུམ་པོ་དང། སྣ་སྣ་ཐུང་བ་སོགས་ལ་མིང་སྙན་པོ་རེ་འདོགས་ཀྱང་ཟེར་འོང། དེ་ཚོ་ལ་བི་གའི་མིང་སྙན་པོ་རེ་རེ་བཏགས་ནས་རོགས་ད། དངོས་གནས་བྱས་ན་སེར་སྣ་ཆེན་པོ་ཡོར་རེ་ལབ་ཤེས་ན་འགྲིག་རོགས་ད། དེ་མ་ལབ་པ་བྱས་རུ་ང་པོ་ཡོར་ཟེར་ཡག་རེད་ཅིག་པ་ཅེས་རེད་དོ་ད། ཨ་ནི་ཁོང་ཁྲོ་ཚ་པོ་ལ་ཐུག་གཏུམ་པོ་ཡོར་ཟེར་རོགས་ཅིག། ཨ་ནི་སྣ་ཐུང་པོ་ཡོར་ཟེར་སྣ་ཐུང། སྣ་ཐུང་ཐུང། སོགས། མིང་སྙན་པོ་རེ་འདོགས་ཀྱང་དེ་དག་སྐྱོན་ཆེ། དགེ་རྒན་ནོར་རྫས་ལ་དེ་ནི་ཀུན་འཛིན་དམ་པ་ལྟ་བུའི་རུ་ང་པོ་ཞིག་བསྟེན་ན། དགེ་ཕྲུག་ཀྱང་སེར་སྣ་ཆེ་བར་འགྱུར་ཟེར་དགེ་རྒན་པས་སེར་སྣ་ཆེན་པོ་གཅིག་པའི་རུ་ང་པོ་གཅིག་ཡིན་ན་དེའི་དགེ་ཕྲུག་དེ་སེར་སྣ་ཆེན་པོ་གཅིག་ཆགས་བསྡད་ཀྱི་རེད། གང་ཞིག་གསེར་གྱི་རི་ལ་བརྟེན་བྱས་ན་དེ་ཡི་འདབ་ཆགས་དག་ཀྱང་གསེར་དུ་འགྱུར་ཟེར་རེད་པ་ད་གང་ཞིག་དུག་གི་རི་ལ་བརྟེན་བྱས་ན་དེ་ཡི་འདབ་ཆགས་དག་ཀྱང་དུག་ཏུ་འགྱུར། དགེ་རྒན་སེར་སྣ་ཆེན་པོ་གཅིག་ཡོད་ན་དགེ་ཕྲུག་དེ་སེར་སྣ།

དེ་ནི་གྲོགས་ངན་པ་སྤོང་དགོས་སམ། གྲོགས་ངན་གྱི། གྲོགས་ངན་གྱི་སྤྱོད་པ་འགོ་སླ་བས་གྲོགས་ངན་པ་སྤོང་དགོས་སོ། འོན་ཀྱང་དེང་སང་ཕལ་ཆེར་ཚེ་འདི་དོན་གཉེར་གྱི་གྲོགས་ངན་པ་ཤ་སྟག་ཡིན་པས་ཐམས་ཅད་སྤང་མ་ཐུབ་ཀྱང་དེ་དག་ལ་བག་ཟོན་བྱས་ཏེ་ཧ་ཅང་འགྲོགས་འདྲིས་མི་བྱེད་པ་གལ་ཆེ། ད་ཞེ་དྲག་ཞེ་དྲག་པའི་གྲོགས་པོ་ཟེར་ཏེ་འགྲོགས་འདྲིས་བྱེད་དགོས་ཡ་ཡོད་མ་རེད།

རྒྱལ་པོ་འབའ་ཞིག་མ་སྨྱོ་བར་ལུས་པ་ན་གཞན་གྱིས་རྒྱལ་པོ་སྨྱོས་འདུག་ཅེས་སྨྲས་པ་བཞིན་དེང་སང་ཆོས་བྱེད་པ་རྣམས་མི་ཁྱུར་མི་ཚུད་མོད། དངོས་གནས་ཀྱི་དཔེ་གི་ཆོས་ཡག་པོ་བྱེད་མཁན་དེ་དེང་སང་གི་མིའི་གྲས་ལ་ཚུད་ཀྱི་མ་རེད། མི་དེ་ཞེ་དྲག་འཇོན་ཐང་ཡོད་མ་རེད་བསམ་འཇོན་ཐང་ཡོད་མ་རེད་བསམ། ཟེར་བ་རེད་ཁོ་ཞེ་དྲག་ཅིག་འཇོན་གྱི་མ་རེད་ཟེར་བ་རེད། དོན་དག་མི་གི་ཁྱུ་ནས་མར་བུད་འགྲོ་གི་རེད་ཁྱུར་མི་ཚུད་མོད། བུད་སྙེགས་ཐོབ་གསུམ་ལག་ཏུ་ལེན་དགོས་པས་དེ་ཙམ་དུ་སྐྱོན་མེད་ཟེར་མི་གྲལ་ལ་མ་ཚུད་ན་སྐྱོན་གང་ཡང་ཡོད་མ་རེད། གྲོགས་པོ་ངན་པས་བསླབ་བྱ་བྱས་པ་ན་དེའི་ཁ་རྗེས་སུ་མི་གཏོང་བར་གཡག་རྒན་གྱིས་འགྱིང་པ་བཞིན་བྱས་ཏེ་ཟེར། ད་གྲོགས་པོ་ངན་པ་ཚོ་གི་སོ་སོ་ལབ་པའི་སྐད་ཆ་འདྲ་པོ་སྙན་པོ་རེ་འདྲ་མི་འདྲ་ཨ་མཆོག་གཡས་ནས་བཤད་གཡོན་ནས་བཤད་ཡོང་གི་རེད་པ་ད་ཡིན་ན་ཡང་ཨ་མཆོག་ཉན་པ་ཡིན་ན།

ཁྲེལ་མེད་རྡོ་རྗེ་རྗེས་ལ་བཞག་པ་སོགས་བཀའ་གདམས་ཕུགས་ནོར་བཅུ་ལ་ཉམས་ལེན་བྱས། ད་དེ་ནས་རྒྱུ་བཞི་པ་བཤད་པ་ནི། གདམས་ངག་ལྟར་སྣང་ཉོན་མོངས་སྐྱེ་བའི་དཔེ་བལྟ་བ་སྟེ། ད་དཔེ་ཆ་འདྲ་མི་འདྲ་བལྟ་རྒྱུ་ཡོད་མ་རེད། ཉོན་མོངས་པ་སྤོང་ཡག་ལ་ཕན་ཐོགས་ཡ། རེད་པ་དང་མ་གཏོགས་ཉོན་མོངས་སྐྱེ་ཡག་གི་དཔེར་ན་ཆགས་ལམ་འདྲ་པོ་ཆགས་ལམ་གྱི་བསྟན་བཅོས་འདྲ་པོ། འོ་ད་དེ་ནི། རེད་པ་དང་ཨ་ནི་ཅིག་ཁོང་ཁྲོ་ལངས་ཡག་གི་གེ་སར་གྱི་སྒྲུང་འདྲ་པོ་དམག་གི་ལོ་རྒྱུས་འདྲ་པོ། འོ་ད་དེ་འདྲའི་གི་དཔེ་ཆ་རེད་པ་དང་དཔེ་ད་དཔེ་ཆ་ཟེར་གི་རེད་པ་དང་འོ་ད་དེ་རེ་བྲིས་ཤག་ཡ་འོ་ད་དེ་འདྲའི་ལ་ལྟ་རྒྱུ་ཡོད་མ་རེད་སོང་དེ་བལྟས་ན་ཨ་ནི་དེ་ཉོན་མོངས་སྐྱེ་བའི་རྒྱུ་གཅིག་རེད། ཉོན་མོངས་སྐྱེ་བའི་དཔེ་བལྟ་བ་སྟེ་གླིང་གེ་སར་གྱི་སྒྲུང་བཤད་པ་སོགས་དང། ཆགས་ལམ་གྱི་བསྟན་བཅོས་དང་ལས་ཚོགས་དང་ཆོས་བརྒྱད་ཀྱི་བེའུ་བུམ་སོགས་བཤད་པ་ངན་པ་ལ་བལྟས་ན་ཆགས་སྡང་གཏི་མུག་འཕེལ་ཞིང་རྒྱས་པར་བྱེད་པའི་རྒྱུ་རུ་འགྱུར་ལ་སྐྱེས་བུ་དམ་པའི་མཛད་པ་རྣམ་ཐར་ཡིད་ལ་བྱས་ན་ཐར་པའི་ས་བོན་ཐེབས་ནུས་པས་ན་སྐྱེས་བུ་དམ་པའི་རྣམ་ཐར་སོགས་བལྟ་དགོས་སོ། རྣམ་ཐར་བལྟས་ན་སྐྱེས་བུ་དམ་པའི་རྣམ་ཐར་གཞན་ཡང། མི་མང་པོ་དང་མཉམ་དུ་རྒྱལ་པོ་དང་དམག་དང་བུད་མེད་དང་ཁ་མཆུ་སོགས་ཆགས་སྡང་འཕེལ་བའི་སྐད་ཆ་མང་དུ་ཤོད་པ་ཡང་ཉོན་མོངས་སྐྱེ་བའི་རྒྱུ་ཡིན་ཟེར། དེ་ནས་རྒྱུ་ལྔ་པ་གོམས་པ་ནི་ད་ཉོན་གོམས་པ། ཞང་རིན་པོ་ཆེས་བློ་ངན་གོམས་ཀྱི་བག་ཆགས་ཤོག་དྲིལ་འདྲ་གསུངས་པ་ལྟར་ཉོན་མོངས་ལ་གོམས་འདྲིས་ཆེ་བས་སེམས་ཡེངས་བའི་སྐབས་ཀྱང་ཆགས་སྡང་སོགས་ངམ་ངམ་ཤུགས་ཤུགས་ཀྱིས་འབྱུང། རེ་རེའང་སྐྱེ་བ་སྔ་མའི་གོམས་པ་ཆེ་ཆུང་གི་དབང་གིས་རོ། ཚེ་འདིར་ཉོན་མོངས་ཤས་ཆེ་ཆུང་ཡོད། ཁ་ཤས་ཅིག་འདོད་ཆགས་ཤུགས་ཆེན་པོ། ཁ་ཤས་ཁོང་ཁྲོ་ཤུགས་ཆེན་པོ། སྐྱེ་བ་སྔ་མ་ནས་མར་གོམས་པ་ཆེ་ཆུང་གིས་ཡོང་གི་ཡོད་རེད། གོམས་པ་ཞེ་དྲགས་ཆེན་པོ་ཡིན་ན། དཔེར་ན་འདོད་ཆགས་ལ་གོམས་པ་ཤུགས་ཆེན་པོ་ཅིག་ཡིན་ན་འདོད་ཆགས། སྐྱེ་སྐྱེ་ཡུལ་བེ། ཆུང་ཆུང་ཅིག་མ་གཏོགས་མེད་ན་ཡང་འདོད་ཆགས་ཤུགས་ཆེན་པོ་ཞེ་པོ་སྐྱེ་ཡ་འདྲ་བོ། ཁོང་ཁྲོ་སྐྱེ་དགོས་ཡ་གི་རྒྱུ་མཚན་ཆུང་ཆུང་ཅིག་མ་གཏོགས་མེད་ན་ཁོང་ཁྲོ་ཞེ་པོ་ལངས་འགྲོ་ཡ་འདྲ་བོ། འོ་དེ་གོམས་པའི་དབང་གིས་རེད། འགའ་ཞིག་ཡུལ་ཕྲ་མོ་རེ་ལའང་ཆགས་སྡང་སོགས་ཤིན་ཏུ་ཆེ་བ་དཔེར་ན་ཁོང་ཁྲོ་ལ་གོམས་པ་དག་གིས་མིག་ལོག་ལྟ་བ་ཙམ་ཡང་མི་བཟོད་པ་སོགས་ལྟར་རོ། ཁོང་ཁྲོ་ལ་བེ་ས་ཡ་བེ་ཤྲཱི་གོམས་དེ་ཉིད་ཚོལ། ཨ་ནི་ཕར་ཕྱོགས་དེས་མིག་ལོག་ཅིག་བལྟས་ན་ཨ་ནི་རླུང་ལངས་ནས་བེ་མི་བཟོད་ནས་བྱེད་དགོས། ཁོང་ཁྲོ་ལ་ཞེ་དྲགས་གོམས་མེད་ན་མགོ་ལ་རྒྱུག་པ་ཅིག་གཞུས་བྱས་ན་ཨ་ནི་མིག་བཙུམས་སེ་བཙུམས་སེ་བསྡད་བསྡད་དེ་ཆོག་ཡ་དེ་ཡོང་གི་འདུག་བ་ད་ཡོང་གི་རེད་བ་ད། དེ་རེད། ཁོང་ཁྲོ་ལ་གོམས་པ་དག་གིས་མིག་ལོག་བལྟ་བ་ཙམ་ཡང་མི་བཟོད་པ་སོགས་ལྟར་རོ། འདི་དག་ལ་ནི་གཉེན་པོ་བསྟེན་ནས་འཕྲོ་གཅོད་ཅི་ཐུབ་བྱེད་པ་ལས་གཞན་མེད། རྒྱུ་དྲུག་པ་ཡིད་ལ་བྱེད་པ་ནི། འདི་ནི་ཚུལ་བཞིན་མ་ཡིན་ཡིད་ལ་བྱེད་དེ། འདོད་ཆགས་ཀྱི་ཡུལ་དང་ཞེ་སྡང་གི་ཡུལ་སོགས་ལ་ཡང་ནས་ཡང་དུ། སྒྲོ་བཏགས་ཏེ་ཚུལ་བཞིན་མ་ཡིན་པ་ཡིད་ལ་བྱེད་པ་སྟེ་འདོད་ཆགས་ཀྱི་ཡུལ་གོས་ལྟ་བུར། དེ་ཀའི་སྤྱད་པ་ཅན་པས་སོ་སོ་ཆགས་ས་གི་དུག་ལོག་ར་ཅིག་ཡིན་ན་དུག་ལོག་དེ་དཔེ་ཨ་ནི་མདོག་ལེགས་པོ་འདུག་དབྱིབས་མཛེས་པོ་འདུག་ཨ་ནི་ཐགས་དེ་བཟང་པོ་འབེ་གི་འདུག་སོགས་བསམ་པ་དང། ཞེ་སྡང་གི་ཡུལ་དགྲ་ལྟ་བུས་རང་ལ་གནོད་པ་འདི་དང་འདི་བྱེད། དེའི་རྗེས་སུ་ཡང་འདི་དང་འདི་འདྲ་བྱེད་སྙམ་པ་སོགས་ཡུལ་ཡིད་དུ་འོང་བ་དང་མི་འོང་བ་ལ་ཡང་ཡང་བསམ་པ་དང། མི་འདི་ནི་འདི་ནི་ཆོས་བྱས་པ་ཡིན་མོད། སྡུག་བསྔལ་དང་གྲ་མ་འགྲིག་པ་དེ་འདྲ་འོང་འདུག་པས་ལས་འབྲས་ཨེ་བདེན་བསམ་པ་སོགས་ཏེ། རྒྱུ་དེ་དག་སྐྱེ་བ་ན་ཉོན་མོངས་འབྱུང་བ་ཡིན་པས་དེ་དག་དགག་ཅི་ཐུབ་བྱེད། གཉེན་པོ་མ་བསྟེན་ན་ཉོན་མོངས་ཇེ་ཆེར་འགྱུར་ལ་བསྟེན་པས་ནི་ཇེ་སྲབ་ཏུ་འགྱུར་བས་དེ་ལ་འབད་དོ། ད་བཞི་པ་ཉོན་མོངས་ཉོན་མོངས་པའི་ཉེས་དམིགས་སེ་ད་དད་བཞག་ཤེས་པ། ད་དེ་ནི་བི་གས་སྐྱེས་བུ་འབྲིང་གི།

འཁོར་བའི་ཕུན་སུམ་ཚོགས་པ་འཁོར་བའི་བདེ་སྐྱིད་ཟེར་ཡ་ཡོད་རེད། འོ་དེ་ལ་སྐྱོན་མཐོང། འཁོར་བའི་བདེ་སྐྱིད་ལ་བི་ཀའི་ཞེན་པ་ལོག་ལོག་འདྲ་བོ། བ་དོ། དེ་ཡོང་ཡ་ལ་ག་རེ་བྱེད་དགོས་རེད་ཟེར་ན། ཨ་ནི་བི་ཀའི། འཁོར་བའི་བི་ཀའི་སྡུག་བསྔལ་བསྒོམས་ནས། སྡུག་བསྔལ་དྲུག་བསམ་ཡ། སྡུག་བསྔལ་བརྒྱད་བསམ་ཡ། འོ་ད་སྡུག་བསྔལ་གྱི་སྡུག་བསྔལ་འགྱུར་བའི་སྡུག་བསྔལ་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ། ད་ལྟ་སོ་སོ་བི་ཀའི་འདས་པོ་ཡིན་བི་ཀའི་འཛམ་བུའི་གླིང་ལ་རེ་བ་དང།

སྡུག་བསྔལ་གྱི་སྡུག་བསྔལ་འགྱུར་བ་དང་ད་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་གསུམ་དེ་ལ་སྐྱོན་མཐོང་བ་རེད། ཨོ་ཐུ་བོ་སུ་བྱས་ནས་གང་ཇའི་འཁོར་བ་སྡུག་བསྔལ་གྱི་རང་བཞིན་ཡིན་པ་མ་མཐོང་གི་བར་དུ་བི་གའི་དེ་བསྒོམ། དེ་ད་དེ་མཐོང་ནས་འཁོར་བ་སྡུག་བསྔལ་གྱི་རང་བཞིན་ཡིན་པ་ཅིག་མཐོང་སོང་ན་ཨ་ནི་འཁོར་བ་ལ་སྐྱོན་མཐོང་བ་རེད་འཁོར་བ་ལ་སྐྱོན་མཐོང་གི་མཐོང་གི་ཨ་ནི་འཁོར་བ་ལ་བསྡད་འདོད་དེ། ཡོང་གི་མ་རེད། འོན་ཏེ་སོ་སོ་ཁང་པ་འདྲ་པོ་གཅིག་གི་བེ་ཁང་པ་བེ་ཞིག་འགྲོ་འདྲ་པོ་བྱས་དེ་ནས་བེ་ཁང་པ་ནང་ལ་བེ་གཅིག་གི་ར་བ་དང་སོ་སོའི་སྲོག་ལ་ཉེན་ཁ་ཡོང་བ་འདྲ་པོ་དང་ཁང་པ་ནང་ཁང་པ་བེ་དུ་ཟ་བྱས་ན་ཨ་ནི་ཁང་པ་ལ་སྐྱོན་འདྲ་པོ་གཅིག་མཐོང་ནས་ཨ་ནི་ཁང་པ་ལ་བསྡད་འདོད་ཡོང་གི་མ་རེད་བ་དང་ཁང་པ་ནས་ཕྱི་ལོགས་ཐོན་ཡ་འདྲ་པོ་གཅིག་ཡོང་གི་རེད་བ་དང་ཨོ་ཁང་པ་དེ་ཞིག་ནས་གནས་མི་ཡོང་ཡ་བསམ་བསམ་ད་ལྟ་རང་ཞེས་དང། ཨ་ནི་ཁང་པ་ནས་ཕྱི་ལོགས་པའི་བེ་ཝེ་ཀོ་སང་ཡང་གཅིག་བུར་མ་གཏོགས་ཁང་པ་དེ་གཅིག་པུ་སྐྱིད་པོ་གཅིག་ཡིན་བསམ་བསྡད་ན་ཕྱི་ལོགས་འགྲོ་འདོད་སྐྱེ་གི་མ་རེད་བ། དེ་ན་ད་འཁོར་བའི་སྐྱོན་དེ་མཐོང་སོང་ན་ཨ་ནི་འཁོར་བ་ལས་ཐར་འདོད་ཀྱི་བློ་དེ་སྐྱེ། འཁོར་བ་ལས་ཐར་འདོད་ཀྱི་བློ་དེ་སྐྱེ་སོང་ན་ད་ཐར་པ་ཐར་པར་བགྲོད་པའི་ལམ་གྱི་རང་བཞིན་དེ་གཏན་ལ་འབབ། ཐར་པར་བགྲོད་པའི་ལམ་གྱི་རང་བཞིན་གཏན་ལ་དབབ་པ་དེ་ནི་བི་གི་ཀུན་འབྱུང་འཁོར་བའི་འཇུག་རིམ་བསམ་པ། ད་ད་ལྟ་འདི་མ་སྦྱར། ཀུན་འབྱུང་འཁོར་བའི་འཇུག་རིམ་བསམ་པ།

ལུང་དང་ཀུན་འབྱུང་འཁོར་བའི་མ་བབས་ན་མི་དགེ་འཇུག་ས་དེ་གཅིག་བསམ་ནི། ད་ཡ་མ་མ་བབས་པ་ཆེ་ཡག་དག་གོ་རེད། ལུང་དང་ཀུན་འབྱུང་འཁོར་བའི་འཇུག་རིམ་ཀུན་འབྱུང་འཁོར་བའི་འཇུག་རིམ་ཟེར་བ་སྒང་ལ་ཨ་ནི་བི་ཀའི་ཉོན་མོངས་པ་སྐྱེ་བའི་ཚུལ་དང་དེས་ལས་བསགས་ཚུལ་འཆི་འཕོ་དང་དེ་ནི་ཉིང་མཚམས་སྦྱར་ཚུལ་བཅས་རེད། ཉོན་མོངས་པ་སྐྱེ་བའི་ཚུལ་དེ་ལ་དེ་ནི་ཉོན་མོངས་ངོས་བཟུང་དང་པོ།

འདི་གོམས་སོང་ཡིན་ཙང་གོ་དཔྱད་སྒོམ་མང་པོ་གོམས་སོང་ཡིན་ཙང་ལམ་སང་ལམ་སང་པའི་ཤར་ཡོང་བ་འདྲ་པོ་ཆགས་ས་ག་རེ་ཡིན་ནའང་དེ་འདྲ་ཅིག། འདོད་ཆགས་ཟེར་དེ། ད་དེ་ཡོང་ཡས་དེ། གཏི་མུག་ཟེར་དེ་ག་རེད་བ་ད། གཏི་མུག་གི་དབང་གིས་ཨ་ནི་དེ་ལ་ཆགས་ཡོང།

ཡུལ་ག་རེ་ཡིན་ནའང་བི་གའི་ལུས་ལ་ཆགས་པ་ཡིན་ན་ལུས་དེ་བི་གའི་མི་གཙང་བའི་རྫས་སུམ་ཅུ་སོ་གཉིས་ཀྱི་རང་བཞིན་ཅན། རྣམ་པ་དམར་བ་དང་རྣམ་པ་བམ་པ་དང་འོ་ད་དེ་འདྲའི་གི་བི་གའི་འདུ་ཤེས་འདྲ་བོ་ཅིག་བསྒོམས་བཏང་ནས་ཆགས་པ་དེ་བཀག་ཡ་དེ་རེད་འདོད་ཆགས་ད་ཞེ་སྡང་དེ་གའི་གཉེན་པོ་དེ་ལ་དེ་ནི་བི་གའི་བཟོད་པ་སྒོམ་ཡས་དེ་རེད་བཟོད་པ་དཀའ་ཐུབ་བཟོད་པ།

ད་དེ་འདྲའི་གི་ཅིག་ཅིག་ལ་དེ་གའི་ནི་བལྟས་ནས་དེ་ནི་ང་རྒྱལ་བྱས་ནས་པའི་ཁེངས་པ་འདྲ་བོ་ཅིག་རེད་པ་ད། རི་མཐོན་པོ་སྒང་ནས་ཕར་གཞན་ལ་མར་མར་ཆུང་ཆུང་ལྟ་ཡོད་ས་འདྲ་བོ་ཅིག་འོ་ད་དེའི་གི་དེ་ནི་སོ་སོའི་རྒྱུད་ལ་པའི་གི་རྟོགས་པ་སྐྱེ་ཡ་ལ་པའི་ཞེ་དྲག་འགལ་རྐྱེན་ཡོང་གི་ཡོད་རེད་ཡོན་ཏན་སྐྱེ་ཡ་ལ་ང་རྒྱལ་གྱི་སྒང་བུ་ལ་ཡོན་ཏན་གྱི་པའི་གི་ཆུ་མི་ཆགས་གསུངས་ཡ་འདྲ་བོ་ང་རྒྱལ་དེ། ད་ནི་ང་རྒྱལ་ཡོད་མཁན་ཅིག་ལ་བླ་མས་ཆོས་ག་ཚད་གསུངས་པ་ཡིན་ན་ཕན་ཐོགས་ཡོད་མ་རེད། སེམས་ལ་ཕན་གི་མ་རེད། རེད་པ་ད། སེམས་ལ་ཕན་ཡ་ཡོད་མ་རེད། འོ་འདུག་སེ་རེད། ད་དེ་ནི། འདོད་ཆགས་ཞེ་སྡང་ང་རྒྱལ། འོང་ད་དེ་ནི་ད་མ་རིག་པ། ད་མ་རིག་པ་ཟེར། དེ་ལ་ད། འཇིག་ལྟ། ཕ་གི་མ་རིག་པ། རེད་པ་ད། དཔེར་ན་འདི་ནི། མ་རིག་པ། རིག་པ། རིག་པ། རིག་པ་ཡེ་ཤེས་ཀྱི་འགལ་ཟླ། མ་རིག་པའི་འགལ་ཟླ་བས་རིག་པ་ཡེ་ཤེས་ཟེར་ཡ་རོ། བདག་མེད་རྟོགས་པའི་ཤེས་རབ་དེ་རིག་པ་ཡེ་ཤེས་རོ། དེ་གི་ཕ་གི་དཔེར་ན་ང། ང་ལ་དམིགས་ནས་ང་ཕ་གི། བདག་ཏུ། རོ། ང་བདེན་པར་མེད་པ། ང་བདག་ཏུ་མ་གྲུབ་པ། ལྟ་གི་ཡོད་རེད་བ་ད། འོ་ད་ད་ཅི་ཕ་གི་མ་རིག་པ་དེ་གིས་དེ་ནས་ཕ་གི་ང་ཕ་གི་བདག་ཏུ་གྲུབ་པར་འཛིན་གི་ཡོད་རེད། དེ་ད་མ་རིག་པ་གང་ཅི་གནས་ལུགས་ལ་ཕ་གི་བསྒྲིབས་ནས་གནས་ལུགས་དེ་མ་རིག་པ་གནས་ལུགས་དེ་ཧ་མ་གོ་བ་གནས་ལུགས་མ་རྟོགས་པ་མ་རྟོགས་པ་ཙམ་དུ་མ་ཟད་གནས་ལུགས་ཕྱིན་ཅི་ལོག་ཏུ་ཞེན་བསྡད་པ་ཅིག་འཇིག་ལྟ་དེ། འཇིག་ལྟ་མ་རིག་པ་འཇིག་ལྟ་མ་རིག་པ་ཞེས་ད་ཁོ་གཉིས་པོ་གཅིག་པ་བྱས་ན། ཉིད་དེ་རེད། ད་དེས་དེ་ནི་འཁོར་བའི་རྩ་བ་དེ་རེད། བདག་འཛིན་མ་རིག་པ། འཁོར་བའི་རྩ་བ། སྤྱིར་བཏང་གང་ཟག་གི་བདག་འཛིན་ཆོས་ཀྱི་བདག་འཛིན་ག་ཟེར་གང་ཟག་གི་བདག་མེད་ཆོས་ཀྱི་བདག་མེད་གཉིས་ད་ཡོད་རེད་དེ་སྟོང་གཞི་ཆོས་ཅན་གྱི་རེད་མ་གཏོགས། དགག་བྱ་ལ་ཕྲ་རགས་ཡོད་མ་རེད་པ་ད། རེད་པ་ད་སྟོང་གཞི་ཆོས་ཅན། གང་ཟག་ལས་གཞན་ཕུང་སོགས་ཆོས་བདག། བདག་ཏུ་མ་གྲུབ་པ།

མ་རེད་མ་རེད། ཨ་ནི་ཐེ་ཚོམ་ཟེར་ཡ་དེ་ཨ་ནི། ཐེ་ཚོམ་རྩེ་གཉིས་པའི། རྩེ་གཉིས་པ་ཅན། དཔེར་ན་དཀོན་མཆོག་གསུམ་ཟེར་ཡ་དེ་ཡོད་ན་མེད་ན། ལས་རྒྱུ་འབྲས་ཟེར་ཡ་དེ་ཨེ་ཡོད་མི་ཡོད། སྐྱེ་བ་སྔ་ཕྱི་ཟེར་ཡ་དེ་ཡོད་ན་མེད་ན། ཐེ་ཚོམ་ཡ་དེ་རེད། དེས་ཉེས་པ་ཆེན་པོ་གཅིག། རྟོགས་པ་རྒྱུད་ལ་སྐྱེ་ཡ་ལ་བར་ཆད་ཆེ་ཤོས་གཅིག་ཐེ་ཚོམ་དེ་རེད། ད་ལྟ་བ་རེད། ལྟ་བ་ལ་དེ་ནི་འཇིག་ལྟ། ད་ལྟ་འཇིག་ལྟ་ཟེར་ན་ད་ལྟ་དེ་ཡིན་པ་འཇིག། ལྟ་བ་ལ་འཇིག་ལྟ། དེ་ལ་ངར་འཛིན་འཇིག་ལྟ་ང་ཡི་བའི་འཇིག་ལྟ།

སོ་སོ་ལ་མངོན་ཤེས་རེར་སྐྱེ་བ་སྔ་མ་དེ་ཚོ་ཧ་གོ་ཡའི་མངོན་ཤེས་བྱུང། ཨཱ་ནི་སྐྱེ་བ་སྔ་མ་སོ་སོའི་ཕ་གི་ཁྱི་འདྲ་པོའི་ཁྱིར་སྐྱེས་གླང་གོག་འདྲ་པོ་འདྲ་པོ་དེ་གླང་གོག་རེར་སྐྱེས་ཨཱ་ནི་དེའི་མི་སྐྱེས་པ་ཡིན་ཙང་སྐྱེ་བ་སྔ་མ་གླང་གོག་འདྲ་པོ་བྱས་ནས་དེའི་སྤྱོད་པ་བྱས་ན་ཨཱ་ནི་མི་ལ་སྐྱེ་གི་ཡོད་པ་འདྲ་བསམ་ཨཱ་ནི་གླང་གོག་གི་ལུགས་སྲོལ་འདྲ་པོ་བྱས་སུག་བཞི་བཙུགས་ཡ་འདྲ་པོ་དང་ཨཱ་ནི་ཁྱི་གི་ལད་ཟློས་བྱེད་ཡ་འདྲ་པོ་དང་ཨཱོ་དེ་རེད་དེ་དེ་དེ་ཀྱི་དེ་ནི་བརྟུལ་ཞུགས་བརྟུལ་ཞུགས་ཟེར་ན་རང་ལམ་ཕ་གི་སྤྱོད་པ་གི་སོ་འདྲ་པོ་བྱས་འདྲ་པོ་དང་བརྟུལ་ཞུགས། བརྟུལ་ཞུགས་བྱས། འདི་ནི། ད་འདི་ནི། དེའི་མཆོག་ཏུ་འཛིན་པ། ད་དེ་འདྲའི་དེ་ནི། ལྟ་བ་ལྔ་ལྟ་མིན་ལྔ། ད་ཉོན་མོངས་ཟད་དེ། དང་དོད་པ་རྒྱས་པ་ཅིག་ཡིན་ན་སོ་སོའི་སོ་སོ་གི་མཚན་ཉིད་དབྱེ་བ་དེ་འདྲ་ཡོད་རེད་པ་དེ་ཚོའི་གཟིགས་ན་ཡག་པོ་ཡོད་རེད། ད་ག་ཚད་མེད་ན་ཡང་འདིའི་ལམ་རིམ་ནས་གསུང་བཤད་ཡ་དེ་ག་རང་གི་པིག་གོ་བ་འདྲ་པོ་རྙེད་རེད་པ་ད། ཡོད་ཡ་དེ་ནི་ང་ཚོའི་སོ་སོའི་རྒྱུད་ལ་ཡོད་པ་རེད་རེད་ད། ཧ་གོ་གི་ཡོད་མ་རེད་པ་ད། འང་དེ་རེད། ད་དེ་ནི་ཉོན་མོངས་སྐྱེ་བའི་རིམ་པ་དེ་རེད། སྐྱེ་བའི་རིམ་པ་དེ་ལ་པིག་གོ། ཨ་ནི་དང་པོ་དང་པོ་དེ་ང་ཞེས་བདག་ལ་ཞེན་གྱུར་ཅིང་སེ་བདག་འཛིན།

བདག་མེད་རྟོགས་པའི་ཤེས་རབ། དེ་ཀའི་དྲུངས་ནས་ཕར་འབྱིན་ཡག་གི་བའི་གཉེན་པོ་ཡོད་ན་མེད་ན་དེ་བདག་མེད་རྟོགས་པའི་ཤེས་རབ། ཀྱེ་ཀྱེ། ད་རིམ་པ་དེ་དེར་བསྡུས་སོང་བ་ལ་ད་ཉོན་མོངས་སྐྱེ་ཡག་གི་རྒྱུ་ཅིག་ཡོད་རེད་ད་ཉོན་མོངས་སྐྱེ་ཡག་ཉོན་མོངས་སྐྱེ་ཡག་གི་རྒྱུ་དེ། ཨ་ནི་ཕྲ་རྒྱས་སྤངས་པ་མ་ཡིན་དང་ཟེར་བའི་ཉོན་མོངས་དེ་གཉེན་པོའི་སྟོབས་ཀྱིས་བདག་མེད་རྟོགས་པའི་ཤེས་རབ་རྒྱུད་ལ་སྐྱེས་ནས་མ་སྤངས་ཕྱིན་ཆད། ཨ་ནི་ཉོན་མོངས་དེ་ཁ་ཐུག་གི་མངོན་དུ་མ་གྱུར་མངོན་དུ་གྱུར་ནི་མེད་ན་ཡང། བི་གའི་རྐྱེན་འདྲ་པོ་ཅིག་འཕྲད་ཡོང་དུས། ཨ་ནི་ཉོན་མོངས་སྐྱེས་ཆོག་ཆོག་འདྲ་པོ་ཡོང་བསྡད་དེ་རེད། རེད་པ་ད། ཁོང་ཁྲོ་ཟ་ཆོག་ཆོག་འདྲ་པོ་འདོད་ཆགས་སྐྱེས་ཆོག་ཆོག་འདྲ་པོ། དེ་བི་གའི་ཉོན་མོངས་ཕྲ་རྒྱས་པའི་མ་སྤངས་པའི་ད་དེ་རེད། རྒྱུ་དེ་མ་པང། སྐྱེས་དང་ས་བོན་དེ་རེད་ཉོན་མོངས་ཀྱི་ས་བོན་འདྲ་པོ་ཅིག། འོ་དེས་ཉོན་མོངས་སྐྱེ་བའི་རྒྱུ་རེད་ས་བོན་འདི་མ་སྤངས་ན། ད་དེ་ནས་ཡུལ་ནི་ཉེ་བར་གནས་པ་དང་ས་འདོད་ཆགས་སྐྱེ་ས་ཞེ་སྡང་སྐྱེ་ས་གི་ཡུལ་དེ་དག་ཉེ་བོ་ཡོད་ན། བི་ཀའི་ཉོན་མོངས་སྐྱེ་ཆོག་ཆོག་འདྲ་པོ་ཅིག་རེད་པ། གྲོང་པ་ཁྱིམ་མཚེས་འདྲ་པོ་ཅིག་གང་ག་རླུང་ལང་ཆོག་ཆོག་རེ་ཡོད་ན། དེའི་ཡུལ་ཉིན་གང་ག་ཕར་བསྐྱོད་ཚུར་བསྐྱོད་གང་ག་རླུང་སུ་སུ་རེ་བསྡད་དུ་དགོས་ཡ་ཡོང་གི་འདུག་པ་ད་དེ་འཁྲིས་ལ་རླུང་ལང་མཁན་ཅིག་ཡོད་པ་ཡིན་ཙང། རླུང་སུ་སུ་ཡོང་དེ་ཡ་དེ་རེད། དེ་རེད། ཨོ་དེ་ཡིན་དུས་གང་ལ་འདི་ནས་ང་ཚོའི་ལས་དང་པོ་བ་དེ་ཨ་ནེ་ཡུལ་ལས་པའི་ཕར་བྱོལ་ནས་རེད་པ་ད་ཐག་རིང་དུ་ཉོན་མོངས་སྐྱེ་ས་གི་ཡུལ་ལས་ཕར་ཐག་རིང་དུ་འགྲོ་ཡག་གི་ཆེད་དུ་ཨ་ནེ་གཅིག་དགོན་པ་ལ་ཡར་བསྡད་ཡག་འདྲ་པོ་དང་གྲྭ་པ་ཚོ་ཡིན་ན་དགོན་པ་ལ་བསྡད་ཡག་འདྲ་པོ་དང་ད་དེ་ལས་ཕར་བྱོན་ནས་གཅིག་རི་ཁྲོད་ལ་ཕར་འགྲོ་ཡག་འདྲ་པོ་དང་ཨོ་དེ་རེད། ཡུལ་ནི་ཉེ་བར་གནས་པ་དེ་རེད་པ་ད། ད་དེ་ནས་བི་ཀའི། བདུད་རྩི། སོ་སོའི་གྲོགས་པོ་འདྲ་མི་འདྲ་འདྲ་བོ་དང་ཅིག་མི་མང་པོ་འཛོམ་སྐད་ཆ་བཤད། བ་དང་ཅིག། མང་པོ་སྐད་ཆ་བཤད་ནས་ཅིག་བྱས་ཅིག་བར་བ་དང། འོ་ད། འོ་ད་དེ་དེ་ནི་འདུ་འཛི་རེད་འདུ་འཛི་འོག་ལ་མེད་ཚུལ་ཡོང་ཕར་འགྲོ། ཟས་ཅིག་ད་དེ་འདུ་འཛི་ལ་བརྩི་དགོས་རེད། འཇིག་རྟེན་གྱི་བྱས་པ་ཡིན་ན་ནི་ད་དེ་ཡག་འདྲ་བོ་ཅིག་བརྩི་གི་རེད་པ་དང་མི་དེ་ལ་ཕར་འགྲོ་མཁན་ཡོད་རེད་ཚུར་ཡོང་མཁན་ཡོད་རེད་པས་ཉིན་མ་ཉིན་གང་བོད་ཀྱི་མི་རྒྱུན་ཆད་གི་མ་རེད་ཟེར་ནས་ཅིག་བསྟོད་ར་བཏང་ཡག་ར་ཅིག་རེད་དེ་ལམ་རིམ་ནང་བཤད་ཡོད་ན་དེ་ཚོ་སྨད་ར་བཏང་ཡག་རེད་ཉིན་མ་ཉིན་གང་བདུད་རྩི་དང་ལ་མགོ་གོ་དེ་གི་ཡོད་རེད་ཁོ་རང་ཚོ་རེད་པ་དང་དེ་ཧ་ལས་ཡག་གེ་ཡོད་མ་རེད་མགོ་འཁོར་ཡག་གི་དེ་ནི་ཕར་འགྲོ་ཚུར་ཡོང་ཚོགས་སྡོད་གི་ཡོད་རེད་མ་གཏོགས་གཞན་ག་གེ་ཡོད་མ་རེད་བྱེད་དང་དེ་བྱེད་རྒྱུ་ཡོད་མ་རེད།

ཡུལ་ནི་ཉེ་བར་གནས་པ་དང་རེད་པ་དང་ཚུལ་བཞིན་མ་ཡིན་ཡིད་ལ་བྱས་པ་ཟེར་ད་ཚུལ་བཞིན་མ་ཡིན་པ་ཡིད་ལ་བྱས་ཟེར་དེ་གི་དེ་ནས་ཉོན་མོངས་ཡང་སྐྱེ་ཡོང་དང་པོ་ཕ་གི་འདོད་ཆགས་མེད་པ་ཅིག་ཁོང་ཁྲོ་འདྲ་པོ་ཅིག་སྐྱེས་མེད་ན་ཡང་དཔེར་ན་དགྲ་འདྲ་པོ་ཅིག་ཕ་གི་བསམ་བློ་བཏང་མ་དགོས་པ་ཅིག་བཏང་སོ་སོ་སང་ད་དེ་གི་བྱེད་ལུགས་བྱེད་སྟངས་སྔ་མ་འདི་འདི་བྱས་པ་རེད་ད་དེ་ནི་འདི་བྱས་པ་རེད་དེ་ནི་དེ་བྱས་པ་རེད་ཟེར་ད་དེ་ནས་དཔེ་རླུང་ཡར་ལངས་ནས་ད་དངོས་གནས་བསམ་བློ་ཕ་གི་འོ་དེ་ཚུལ་བཞིན་མ་ཡིན་ཡིད་ལ་བྱས་པ་རེད་དཔྱད་སྒོམ་བྱས་བཞག་རེད་ཉོན་མོངས་པའི་ཕྱོགས་ལ་དཔྱད་སྒོམ་བྱས་བཞག་ན་ད་ཉོན་མོངས་འབར་ཡོང་རེད།

འཁོར་བ་སྐྱོན་གྱི་རང་བཞིན་ཡིན་པ། འཁོར་བ་སྡུག་བསྔལ་གྱི་རང་བཞིན་ཡིན་པ། སྡུག་བསྔལ་གྱི་རང་བཞིན་ལས་མ་འདས་པ། འཁོར་བའི་ཕུན་ཚོགས་ཟེར་སྐྱིད་པོ་ཅིག་ཡོད་ཡ་དེ་ཚོ་སྡུག་བསྔལ་གྱི་རང་བཞིན་རེད་ག་གད་སྙིང་པོ་ཡོག་མ་རེད་བསམ་པ་བྱས་ཐར་པ་དེ་ཐོབ་དགོས་གི་འདུག་བསམ་ཡ་ཅིག་རེད་པ་དང་ཐར་པ་དེ་མ་ཐོབ་ན་ནི་ཡོང་གི་མ་རེད་ཐར་པ་མ་ཐོབ་ན་ནི་ཐམས་ཅད་མཁྱེན་པའི་གོ་འཕང་ད་ག་པར་ཐོབ་ཡ་ཡོག་རེད་སྔོན་ལ་ཐར་པ་ཐོབ་དགོས་རེད་པ་དང་ཐར་པ་མ་ཐོབ་བར་ལ་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་ཡ་ཡོག་མ་རེད་བྱས་ཙང་ཐམས་ཅད་མཁྱེན་པའི་གོ་འཕང་དཔེ་ཐོབ་དགོས་གི་ཡོག་རེད་ས་ཁ་སིན། བསམ་བློ་བཏང་ཚར་བ་ད་ཐར་པ་དེ་ཐོབ་དགོས་ཀྱི་འདུག་འཁོར་བ་ལས་ཐར་དགོས་ཀྱི་འདུག་རང་འཁོར་བ་ལས་མ་ཐར་ན་གཞན་ག་འདྲས་འཁོར་བ་ལས་དྲང་དགོས་རེད་འོ་དེ་ཡིན་དུས་འཁོར་བ་ལས་ཐར་པ་ཐོབ་དགོས་ཀྱི་འདུག་ཨ་ནི་བྱས་ནས་དེ་ཨ་ནི་ཐར་པ་ལ་ཐོབ་འཁོར་བ་ལས་ཐར་དགོས་ཀྱི་ཡོད་ན་འཁོར་བ་འཁོར་ཡག་གི་རྩ་བ་ག་རེ་རེད་ཨ་ནི་ཉོན་མོངས་རེད་རེད་པ་དང་ལས་རེད་ལས་དེ་གསོག་མཁན་ཉོན་མོངས་རེད་ཉོན་མོངས་ནང་ནས་རྩ་བ་དྲག་པོ་དེ་གཏི་མུག་མ་རིག་པ་གཏི་མུག་བདག་འཛིན་མ་རིག་པ་དེ་རེད། བདག་འཛིན་མ་རིག་པ། བདག་འཛིན་མ་རིག་པ་ཟེར་ཡ་དེ་ག་རེ་རེད་ཟེར་དུས། ང་ང་ཟེར་ནས་ཕ་གི་ཤོར་ཤོར་བསྡད་ཡ་ཅིག་ང་ང་ཟེར་བློས་བཏང་མ་ཐུབ་ཡ་ཅིག་འདུག་བ། ཨོ་དེ། ད་དེ་བཀག་དགོས་གི་འདུག་ཟེར་ང་ང་ཟེར་ཡ་དེ་བེ་ཟེར་ནས་ཕ་གི་ཤོར་འགྲོ་ཡ་གི་བཟོ་འདྲ་བོ་དེ་བ། ཨ་ནི་བཀག་ནས་ཕ་གི་ཨ་ནི་བྱེད་དགོས་གི་འདུག་ཟེར་ཡ། ཨ་ནི་འདུག་སེ་བྱས་ནས་ཨ་ནི་འཁོར་བ་ལས་འདུག་སེ་བྱས་ན་འཁོར་བ་ལས་ཐར་གི་རེད། རེད་པ་དང། ང་དེ་ཕ་གི་བློས་བཏང་ཐུབ་ན།

དཔེར་ན་རྒྱ་མཚོ་གི་ཕ་གི་རྦ་ཀློང་དཔེ་དྲག་པོ་བྱས་ནས་དཔེ་འདུག་སེ་ཕ་གི་ཡོ་རོ་དང་རྦ་རླབས་འདྲ་བོ་ཕ་གི་འཁྲུགས་ནས་འོ་ཡོང་བསྡད་པ། འོ་ད་དེ་འདྲ་བའི་ལས་དང་ཉོན་མོངས་ཀྱི་དཔེ་རྦ་རླབས་འདྲ་བོ་དཔེ་དྲག་ཏུ་འཁྲུགས་ནས། སྡུག་བསྔལ་གསུམ་གྱི་ད་དེ་ནང་ལོགས་དེ། སྡུག་བསྔལ་གསུམ། དེ་ནས་སྡུག་བསྔལ་གྱི་སྡུག་བསྔལ་འགྱུར་བའི་སྡུག་བསྔལ་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་གསུམ་གྱི་ད་ཆུ་སྲིན། རྒྱ་མཚོའི་ནང་ལོགས་ལ་ད་ཕ་གི་སོ་སོ་ཟ་མཁན་གྱི་དཔེ་ཆུ་སྲིན། ཕ་གི་འཇིགས་སུ་རུང་བ་འདྲ་བོ་དཔེ་གཏམས། པའི་མང་པོ་ཡོད་ར་བ་ད་ཨོ་ད་དེ་གའི་བཟོ་འདྲ་བོ། སྡུག་བསྔལ་གསུམ་གྱི་ཆུ་སྲིན་མང་པོས་བི་གའི་ད་སོ་སོ་ལ་བི་གའི་གནོད་པ་ཅན་ལ་གཙེས་ནས་ཨོ་ད་སྡུག་བསྔལ་གསུམ་གྱི་ཆུ་སྲིན་མང་པོས་གཙེས་མཐའ་མེད་འཇིགས་རུང་སྲིད་མཚོ་ཆེན་པོ་ལས་ཟེར་ད་བི་གའི་མཐའ་དང་མུ་མེད་པ་འདྲ་བོ་བའི་རྒྱ་མཚོ་ལ་བི་གའི་གཏིང་དང་མཐའ་མུ་མེད་པ་འདྲ་བོ་ནང་བདག་གི་ད་འཁོར་བ་འཁོར་བའི་རྒྱ་མཚོ་དེ་ལ་བའི་མཐའ་དང་མུ་མེད་པ་ཨོ་ད་དེ་འདྲའི་གའི་མཐའ་མེད་འཇིགས་རུང་སྲིད་མཚོ་ཆེན་པོ་ལས། ངའི་ཐར་འདོད་ཤུགས་དྲག་སྐྱེ་བར་བྱིན་གྱིས་རློབས། ཨོ་ད་དེ་འདྲའི་གི་དེ་ནི་འཁོར་བ་དེ་བི་གའི། གང་རྒྱལ་བི་གའི་སྡུག་བསྔལ་གསུམ་གྱིས་བི་གའི་རྒྱུན་ཆད་མེད་པར་མནར་ནས། ཨོ་ད་དེ་ནི་བི་གའི། ཉམ་ཐག་བི་པའི་ངང་ཚུལ་ཨོ་ད། ཨོ་ད་དེ་ཚོའི་བསམ་བློ་བཏང་ནས་ད་འཁོར་བ་འདི་ལས་བི་གའི། ཐར་དགོས་ཀྱི་འདུག་བསམ་ནས་ཨོ་ད་ཐར་འདོད་བི་གའི་ཤུགས་དྲག་པོ་གཅིག་བི་གའི་སྐྱེ་བར་བྱིན་གྱིས་རློབས། ག་དུས་ཡིན་ནའི་བི་གའི་འཁོར་བ་ལས་ཐར་དགོས་ཀྱི་འདུག་བསམ་ཡང་གི་བི་གའི་ཐར་འདོད་ཅིག་སྐྱེ་དགོས་ཀྱི་ཡོད་རེད་ཨོ་ད། འོ་ད་དེ་འདྲའི་གི་དེ་ནས་འཁོར་བ་ལས་ཐར་ཡག་གི་དུས་དེ་ད་རེས་མིན་ན་ག་དུས་རེད། འོ་ད་འཁོར་བ་ལས་ཐར། འཁོར་བ་ལ་བི་ག་ལྡོག་པའི་རྟེན་དཔེ་ད་རེས་ལས་ལྷག་པ་ཅིག་ཡོད་མ་རེད། ད་རེས་པས་རྙེད་པར་དཀའ་ཞིང་རྙེད་ན་དོན་ཆེ་བའི་དལ་བརྒྱད་འབྱོར་བཅུ་ཚང་བའི་མིའི་ལུས་རྟེན་བཟང་པོ་ཐོབ་ཡོག་རེད། འོ་ད་དེའི་ནང་ནས་བི་གའི་བི་གའི་སོ་སོའི་བི་གའི། འོ་ད་སངས་རྒྱས་ཀྱི་བསྟན་པའི་སྒོ་ལ་ཞུགས་དེའི་ནང་ནས་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་བསྟན་པ་དང་མཇལ། འོ་ད། འོ་ན་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང། འོ་ད་དེ་ནས། དེ་ལས་ལྷག་པའི་བི་གའི་ད་འཁོར་བ་ལྡོག་པའི་དུས་དེ་ད་རེས་ལས་ལྷག་པ་ཅིག་མེད་པ་ཡིན་དུས་འོ་ད་ད་རེས་བི་གའི་ད་ལུས་རྟེན་བཟང་པོ་བླངས་པ་འདི་བི་གའི་འཕྲོ་བརླག་ཏུ་མ་ཕྱིན་པར་བྱས་ནས་བི་གའི་འཁོར་བ་ལས་ཐར་བ་ཅིག་བྱེད་དགོས་ཀྱི་འདུག་དེ་ཡང་འཁོར་བ་ལས་ཐར་ཡ་དེ་ཡང་ག་རེ་གི་དོན་དག་རེད་འོ་འགྲོ་བ་རིགས་དྲུག་སེམས་ཅན་ཐམས་ཅད་ཀྱི་དོན་དུ་འོ་ད་སོ་སོའི་བི་གའི་འཁོར་བ་ལས་ཐར་འོ་སེམས་ཅན་གྱི་དོན་བྱེད་པ་ལ་དེ་ནི་འཁོར་བ་ལས་ཐར་ནི་འོ་འཁོར་བ་ནང་ལ་བའི་མཉམ་དུ་འཁོར་བསྡད་པ་ཡིན་ན་ནི་ད་གཅིག་གིས་གཅིག་ལ་བི་གའི་སྐྱབས་ཐུབ་ཡ་འདྲ་པོ་མེད་པ་རེད། རེད་བ་ད་འདམ་རྫབ་ནང་ལོགས་ལ་སོ་སོ་གང་ག་མར་བྱིང་བསྡད་ཡོད་ན་ཨ་ནི་གཅིག་གིས་གཅིག་གི་སྐྱབས་ཐུབ་ཡ་ཡོག་མ་རེད་བ་ད། ཨོ་དེ་ཡིན་དུས་བི་གའི་འཁོར་བ་ལས་ཡར་ཐར་རེད། འཁོར་བ་ལས་ཐར་ནས་བི་གའི་མཐར་ཐུག་རེད་བ་ད་བས་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་དགོས་ཀྱི་འདུག་བསམ་པ་བྱས། ཐམས་ཅད་མཁྱེན་པའི་གོ་འཕང་ཐོབ་པ་ལ་དེའི་སྔོན་ལ་འཁོར་བ་ལས་ཐར་དགོས་རེད་མཁྱེན་སོང་ང། གཅིག་བི་གའི་ཆོས་ཀྱི་ཐོག་ལ་ཞེ་དྲག་བི་གའི་གོམས་པ་འདྲ་པོ་མེད་མཁན་ཡིན་ན་གཅིག་འཁོར་བ་ལས་ཐར་བའི་སྒང་ལ་ཧ་ལམ་སངས་རྒྱས་པ་དང་གཅིག་པ་རེད་ཅེས་བསམ་བསྡད་ཀྱི་ཡོག་རེད།

སངས་རྒྱས་ཀྱི་ལམ་གྱི་རིམ་པ་དེ་སོ་སོས་ཤེས་པ་བྱས་འགྲོ་ས་ཀྱི་ལམ་ཀ་དེ་སོ་སོས་མ་ཤེས་ན་ཨ་ན་གོམ་པ་སྤོ་སྟེ་འགྲོ་ས་ཡོད་མ་རེད་ལག་ལེན་བསྟར་ཡོང་དུས་ཤེས་ཀྱི་མ་རེད། དཔེར་ན་ལམ་ཀ་འདྲ་པོ་གསར་པ་གཅིག་ལ་ཕར་འགྲོ་དགོས་ཀྱི་ཡོད་ན་ཨ་ན་ལམ་ཀ་དེ་ག་འདྲས་རེད་ཟེར་ཏེ་ས་བཀྲ་ག་འདྲས་ཡོད་རེད་ཟེར་ཏེ་རེད་པ་དང་ཨ་ན་ག་འདྲས་ཡོད་རེད་ཟེར་པའི་སྐད་ཆ་དྲིས་ནས་ཏག་ཏག་ཤེས་པ་བྱས་ནས་ཨ་ན་གོམ་པ་སྤོ་སྟེ་འགྲོ་བ་གང་ལ་ཏག་ཏག་སླེབས་ཀྱི་རེད་བ། དེ་མེད་ན་ལམ་ཀ་དེ་རྒྱུན་དུ་མ་ཤེས་པ་བྱས་མིག་བཙུམས་ནས་འགྲོ་ཤག།